དགོས་དེ་ལ། ཨ་ལ། འགྲོ་བའི་དགེ་ལ་རྗེས་ཡི་རང་གསུངས། འགྲོ་ཞེས་པ་ནི། སེམས་ཅན་ཐམས་ཅད་དམིགས་པ་ལ་གོ་བ་ཡིན་པས། སེམས་ཅན་ཐམས་ཅད་དམིགས་པ་ཕ་མ་མ་བྱས་པ་གཅིག་ཀྱང་མེད་ན། དེ་དག། ཨོ་ལ། དེ་ནས་བདག་གཞན་མཉམ་བརྗེའི་སྒོ་ནས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཚུལ་དང། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཚུལ་དེ་ལ་བསམས་ནས། ཕར་ཕྱིན་དྲུག་ལ་བསླབ་པ་དགོས་ན་དེའི་དགེ་བ་ལ་རྗེས་སུ་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང་ཡིན་གྱི། ཡིད་ཀྱིས་བཟུང་ལ་དེ་གང་རེད། གསང་སྔགས་རྡོ་རྗེ་ཐེག་པའི་རྒྱལ། ཨོ་ལས། དེ་ནས། བུ་ནི་དེ་ནས། ལས་ཀྱི་ཕྱག་རྒྱ་དང་ཡེ་ཤེས་ཀྱི་ཕྱག་རྒྱ་གཉིས་ཡིད་ཀྱི་སྒོ་ནས་བསྟེན་པའི་སྒོ་ནས། སྙིགས་དུས་ཀྱི་ཚེ་ཐུང་གཅིག་པོ་འདི་ཉིད་ལ་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་ལམ་ཚང་ལ་མ་ནོར་བ་གསང་སྔགས་རྡོ་རྗེ་ཐེག་པའི་ལམ་ལ་བསླབ་པར་བྱའོ་ཞེས་བཤད་པ་དེ་ལ།

མེ་མ་མུར་གྱི་འོབས་ལྟ་བུ་མཐོང་བའི་སྒོ་ནས་དེ་ལ་ཐར་འདོད་ཀྱི་བློ་ཤུགས་དྲག་སྐྱེ་བ་སྟེ། དེ་སྐྱེ་བར་བྱེད་པ་ལ་རང་རྒྱུད་ཀྱི་ཉོན་མོངས་དུག་གསུམ་དེ་རྩ་བ་ནས་འཇོམས་དགོས་པ་ཡིན་པས་ན་ཉི་ཤུ་ཆེན་པོ་རང་འགག་ཏུ་འགྲོ་སྟེ། ཧ་གོ་ཚེ། ཉི་ཤུ་ཆེན་པོ་རང་འགག་ཏུ་འགྲོ་སྟེ། དེ་ཡིན་དུས་དེ་ལྟ་བུ་ཚང་ལ་མ་ནོར་བ་འཇམ་མགོན་བླ་མས།

དེ་ནས་འདི་ཕྱིའི་ལེགས་ཚོགས་ཇི་སྙེད་པའི་རྟེན་འབྲེལ་ལེགས་པར་འགྲིག་པའི་རྩ་བ་ནི་ལམ་སྟོན་བཤེས་གཉེན་དམ་པ་འབད་པ་ཡིས་བསམ་དང་སྦྱོར་བས་ཚུལ་བཞིན་བསྟེན་པ་རུ། མཐོང་ནས་སྲོག་གི་ཕྱིར་ཡང་མི་གཏོང་བར་བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་པར་བྱེད། བདག་གི་བླ་མས་ཉམས་ལེན་དེ་ལྟར་མཛད་ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ་གསུངས་པ་ནང་ལྟར་གྱི་དང་པོ་ལམ་གྱི་རྩ་བ་བཤེས་གཉེན་བསྟེན་ཚུལ་གྱི་གཞི། དེ་ལ་དེ་ནས་ངེས་དོན་དཔལ་ནཱ་ལ་མ་ཕྱེད་པའི་ནང་ལས། ཡོན་ཏན་ད་ལྟ་འོད་ལས།